འཛམ་གླིང་གི་ས་ཕྱོགས་གང་ས་ལ་གནས་པའི་གི་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་ད་རིང་གི་ལས་རིམ་གཙོ་སྐྱོང་བ་བློ་བཟང་ཆོས་འཕེལ་ཡིན། ད་རིང་ང་ཚོ་ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ནང་ད་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་བཞི་བཅུ་ཞེ་དགུ་རབ་བྱུང་བཅུ་བདུན་པའི་ཆུ་སྟག་ལོ་ཡི་བོད་ཟླ་བཅུ་གཉིས་པ་ཚེས་བཅུ་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་གི་ཕྱི་ཟླ་གཉིས་པ་ཚེས་བཞི་གཟའ་སྤེན་པའི་གི་ལས་རིམ་ཁག་རྣམ་པ་ཚོ་ལ་ཞུ་གི་ཡིན། དེ་ནས་ད་རིང་གི་ལས་རིམ་ཁག་གི་ཐོག་མ་ལ་རྒྱ་ནག་གཞུང་གིས་ཨ་རི་ཡི་ས་ཐོག་ལ་གསང་བ་བསྡུ་རུབ་ཀྱི་ཆེད་དུ་ལྒང་བུ་བཟོ་འདྲ་ཞིག་ཨ་རི་གི་མཁའ་དབྱིངས་སུ་བཏང་ཡོད་པ་དེ་ཉིན་ཞིག་གི་གོང་ནས་འཕུར་བཞིན་པའི་གི་གནད་དོན་དང་འབྲེལ་ཨ་རི་ཡི་ཕྱི་སྲིད་དྲུང་ཆེ་ཨོ་ཐོ་ནི་བྷིལིང་ཀེན་མཆོག་རྒྱ་ནག་ནང་ལ་འཚམས་གཟིགས་ཕེབས་རྒྱུ་དེ་ཕྱིར་འཐེན་བརྒྱབ་ཡོད་པའི་སྐོར་གྱི་གནས་ཚུལ་བཅས་ད་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ས་ཐོག་ནས་གཏོང་བའི་གི་གནས་ཚུལ་ནང། ཨ་མི་རི་ཀར་རྟེན་གཞི་བྱས་པའི་ཐར་མོ་ཧྥི་ཤར་ཚན་རྩལ་ཁེ་གཉེར་ལས་ཁང་གིས། བོད་ནང་བོད་མི་ཚོའི་ཁྲག་རིགས་རྒྱུ་རྫས། DNA། བསྡུ་ལེན་བྱེད་སའི་ཡོ་བྱད་དེ་བཞིན་རྒྱ་ནག་ལ་མཁོ་འཚོང་བྱེད་ཀྱི་ཡོད་པ་དེ་འཕྲལ་དུ་མཚམས་འཇོག་དགོས་པའི་གཏམ་བརྗོད་ཀྱི་ལམ་ནས། ལས་འགུལ་སྤེལ་གནང་སོང། མཐའ་མཇུག་ཏུ་དམིགས་བསལ་གྱི་གསར་འགྱུར་དུ་སྣོད་བཅུད་ཀྱི་ཁོར་ཡུག་ཞེས་པའི་གི་ལེ་ཚན་བཅས་ལས་རིམ་ཁག་གི་རྗེས་སུ་རིམ་པས་བྱས་ནས་རྣམ་པ་ཚོ་ལ་ཞུ་གི་ཡིན། ད་རིང་གི་གསར་འགྱུར་ཁག་རྒྱང་སྲིང་འབུལ་གྱི་ཡིན། རྒྱ་ནག་གཞུང་གིས་ཨ་རི་ཡི་ས་ཐོག་ལ་གསང་བ་བསྡུ་རུབ་ཀྱི་ཆེད་དུ་ལྒང་བུ་བཟོ་འདྲ་ཞིག་ཨ་རི་གི་མཁའ་དབྱིངས་སུ་བཏང་ཡོད་པ་དེ་ཉིན་ཞིག་གི་གོང་ནས་འཕུར་བཞིན་པའི་གི་གནད་དོན་དང་འབྲེལ། ཨ་རི་ཡི་ཕྱི་སྲིད་དྲུང་ཆེ་ཨོ་ཐོ་ནི་བི་ལིང་ཀེན་མཆོག་རྒྱ་ནག་ནང་ལ་འཚམས་གཟིགས་ཕེབས་རྒྱུ་དེ་ཕྱིར་འགྱངས་བྱས་ཡོད་པའི་གི་གནས་ཚུལ་ཐོན་འདུག། དེ་ཡང་རོ་ཏྲ་གསར་ལས་ཁང་གིས་ཕྱི་ཟླ་གཉིས་པ་ཚེས་གསུམ་ཉིན་གནས་ཚུལ་སྤེལ་བར་གཞིགས་ན། ཨ་མི་རི་ཀ་གི་རྒྱལ་སྲུང་ལྷན་ཁང་ནས་ཕྱི་ཟླ་གཉིས་པ་གི་ཚེས་གསུམ་ཉིན་གསར་འགོད་གསལ་བསྒྲགས་ཤིག་སྤེལ་ཡོད་པ་དེའི་ནང་ཨ་རི་ཡི་ཕྱི་སྲིད་དྲུང་ཆེ་ཨོ་ཐོ་ནི་བི་ལིང་ཀེན་མཆོག་གིས་རྒྱ་ནག་གིས་ཨ་མེ་རི་ཀའི་མངའ་སྡེ་མོན་ཊ་ནཱ་གི་མཁའ་དབྱིངས་སུ་ལྒང་བུ་ཞིག་བཏང་ཡོད་པ་དེར་གསང་བ་གི་གནས་ཚུལ་བསྡུ་རུབ་ཀྱི་ཆེད་དུ་ཡིན་པར་བཀོད་འདུག་དེ་ནི་རྒྱ་ནག་གིས་ཨ་མེ་རི་ཀ་གི་བར་སྣང་གི་རྒྱ་ཁྱོན་དང་དེ་བཞིན་རྒྱལ་སྤྱི་ཡི་རྩ་ཁྲིམས་ལ་རྩིས་མེད་གཏོང་བ་ཞིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་ཅེས་གསུངས་ཡོད་པ་རེད། ཨ་རི་ཡི་ཕྱི་སྲིད་དྲུང་ཆེ་ཨོ་ཐོ་ནི་བྷི་ལིན་ཀེན་མཆོག་རྒྱ་ནག་ནང་ལ་ཕྱི་ཟླ་གཉིས་པ་ཚེས་ལྔ་དང་ཚེས་དྲུག་ཉིན་གཉིས་ཀྱི་གི་ཕེབས་འཆར་ཡོད་པ་དང་སྐབས་དེར་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་བཅས་ཐུག་འཕྲད་བྱེད་རྒྱུ་གི་འཆར་གཞི་ཡོད་ཀྱང་གོང་ཞུས་ཀྱི་གནས་ཚུལ་དེ་ཡིས་རྐྱེན་པས་ཨ་རི་ཡི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བྷི་ལིན་ཀེན་མཆོག་གིས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ལ་ཁ་པར་བཏང་ནས་ལྒང་ཕུག་དེ་ཡི་གི་དོན་རྐྱེན་ལ་བརྟེན་ནས་ཀྱི་ཁོང་རྒྱ་ནག་ནང་ལ་འཚམས་གཟིགས་ཕེབས་རྒྱུ་དེ་ཕྱིར་འགྱངས་བྱས་པ་ཡིན་ཅེས་ལན་འདེབས་གནང་ཡོད་པ་རེད། ལི་ཐང་ནས་ཡིན་པའི་དགེ་བཤེས་ཕན་བདེ་རྒྱལ་མཚན་ལགས་རྒྱ་ནག་གཞུང་གིས་འཛིན་བཟུང་བཙོན་འཇུག་བྱས་ནས་ཀྱི་ཁོང་བཙོན་ཁང་ནང་ལ་འདས་གྲོངས་སུ་ཕྱིན་ཡོད་པའི་གི་གནས་ཚུལ་ཐོན་འདུག། དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཡི་ཕྱི་ཟླ་གསུམ་པ་ཡི་ནང་རྒྱ་ནག་གཞུང་གིས་བོད་ནང་གི་ལི་ཐང་རྫོང་གྱོང་པ་སྡེ་བ་ནས་ཡིན་པའི་དགེ་བཤེས་ཕན་བདེ་རྒྱལ་མཚན་ལགས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་གི་ཕྱི་ཟླ་དང་པོ་ཚེས་ཉི་ཤུ་རྩ་དྲུག་ནས་ཁོང་གློ་བུར་དུ་ལི་ཐང་རྫོང་གི་བཙོན་ཁང་དུ་འདས་གྲོངས་སུ་ཕྱིན་ཡོད་པ་དང་རྒྱ་ནག་གཞུང་གིས་ས་གནས་ཡོད་རྒུས་གཉིས་ལ་དགེ་བཤེས་ལགས་འདས་གྲོངས་སུ་ཕྱིན་པའི་གི་གནས་ཚུལ་དེ་ཕྱི་བསྒྲགས་བྱས་མི་ཆོག་པའི་གི་དམ་དྲག་ཤུགས་ཆེན་བྱས་ཡོད་པ་དང། བོད་ནང་དང་བཙན་བྱོལ་ནང་ལ་ཡོད་པའི་གི་འབྲེལ་ཡོད་མི་སྣ་གཉིས་ནས་ཀྱི་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཡོད་པ་རེད། གོང་ཞུས་ཀྱི་གནས་ཚུལ་ངོ་སྤྲོད་པ་གཅིག་ནས་མུ་མཐུད་ནས་ཀྱི་གསུངས་པར་གཞིགས་ན། དགེ་བཤེས་ཕན་བདེ་རྒྱལ་མཚན་ལགས་སུ་དེ་སྔ་ནད་གཞི་དག་གང་ཡང་མེད་ཀྱང་རྒྱ་ནག་གཞུང་གིས་བཙོན་འཇུག་བྱས་ཚར་པའི་རྗེས་སུ་བཙོན་ཁང་ནང་དུ་མནར་གཅོད་ཚད་མེད་བཏང་པའི་རྐྱེན་ཡིན་པ་སྐོར། དོགས་གཞི་བྱེད་ཀྱི་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཡི་གི་ཕྱི་ཟླ་བདུན་པ་ཡི་ནང་བཙོན་ཁང་ནང་དུ་གཟུགས་གཞི་བདེ་མེད་ཀྱིས་ལི་ཐང་གི་སྨན་ཁང་ནང་དུ་འཁྲིད་དགོས་བྱུང་ཡོད་པ་དང། རྗེས་སུ་དགེ་བཤེས་ལགས་འདས་གྲོངས་སུ་ཕྱིན་པ་དང་འབྲེལ་རྒྱ་ནག་གཞུང་འབྲེལ་གྱི་ངོས་ནས་ཁོང་གི་སྐུ་ཕུང་གྱོང་པ་སྡེ་བ་ཡི་ནང་ལ་གདན་དྲངས་ཏེ་ཉིན་ཤས་བཞག་ཡོད་ན་ཡང་མི་མང་ལ་སྐུ་ཕུང་མཇལ་ཁ་སུ་བཏང་མེད་པ་མ་ཟད་མི་མང་གི་འགྲོ་འདུག་ལ་ཡང་དམ་དྲག་ཆེན་པོ་བྱས་རྗེས་སྐུ་ཕུང་བཙན་ཐབས་ཀྱི་སྒོ་ནས་ཁྱེར་ཏེ་ནང་མི་ལ་སྐུ་ཕུང་དུར་འཇུག་ཀྱང་བྱེད་བཅུག་མེད་པའི་གི་འགྲེལ་བརྗོད་རྒྱག་གི་ཡོད་པ་རེད། ཐེངས་འདིའི་རྒྱ་ནག་གཞུང་གིས་ཁོང་ལ་ཉེས་འཛུགས་གཙོ་བོ་འདི་ནི་ལི་ཐང་དུ་ཆགས་པའི་གཅེན་གཅུང་བཤད་སྒྲུབ་དར་རྒྱས་གླིང་དགོན་པར་ཉམས་གསོ་གནང་བ་སོགས་ཀྱི་གི་གནད་དོན་ཁག་ཅིག་བཙུགས་ཡོད་པ་སྐོར་གསུང་གི་ཡོད་པ་རེད། འབྲེལ་ཡོད་ནས་ཁོང་ལ་བཙོན་ཁང་ནང་དུ་ཁྲིམས་ཐག་བཅད་ཡོད་མེད་དེ་ཤེས་རྟོགས་བྱུང་མེད་པ་སྐོར་བརྗོད་སོང་ལ། ཡང་དབུས་བོད་མི་སྒྲིག་འཛུགས་ཀྱི་དྲ་རྒྱ་ཡི་ནང་ཚེ་བཙོན་གྱི་ཁྲིམས་ཐག་བཅད་ཡོད་པ་སྐོར་འཁོད་ཡོད་པ་དང་བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་པད་མ་རྒྱལ་ལགས་ནས་བོད་མི་མང་དག་ཅིག་རྒྱ་ནག་གཞུང་གི་བཙོན་ཁང་ནང་དུ་འདས་གྲོངས་སུ་འགྲོ་བཞིན་པ་དེར་རྒྱ་ནག་གཞུང་གིས་ཉེས་འཛུགས་སྣ་ཚོགས་ཤིག་བྱེད་བཞིན་པ་དེ་དག་ངོས་ལེན་མ་བྱས་པ་བཅས་ཀྱིས་རྡུང་རྡེག་མནར་གཅོད་ཚད་མེད་གཏོང་བ་དང་འབྲེལ་བ་ཡོད་པ་སྐོར་གསུང་གི་ཡོད་པ་རེད། དགེ་བཤེས་ཕན་བདེ་རྒྱལ་མཚན་ལགས་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོར་རྒྱ་གར་དུ་འབྱོར་ནས་རྒྱ་གར་ལྷོ་ཕྱོགས་སེར་སྨད་སྤོམ་ར་ཁང་ཚན་དུ་སློབ་གཉེར་གནང་སྟེ་དགེ་བཤེས་ཀྱི་མཚན་གནས་བཞེས་ཡོད་པ་དང། ཡང་འབྲེལ་ཡོད་མི་གཞན་ཞིག་ནས་དགེ་བཤེས་ལགས་ཕ་ཡུལ་གྱོང་པ་རུ་ཕྱིར་ལོག་གནང་རྗེས་མུ་མཐུད་ནས་གི་སྒོམ་སྒྲུབ་ཉམས་ལེན་དང་འབྲེལ་ས་གནས་ཀྱི་དད་ལྡན་ཡུལ་མི་ཚོ་ལ་ཆོས་གསུང་གི་ཡོད་པས་ས་གནས་ལ་ཕན་ཐོགས་ཆེན་པོ་བྱུང་ཡོད་སྟབས་མི་མང་ཚོ་ཡིས་ཁོང་ལ་དགའ་མོས་དང། ལྡེ་མིག་ཆེན་པོ་ཇེ་ཡོད་ཞིག་ཏུ་ཆགས་ཡོད་པ་སྐོར་ངོ་སྤྲོད་གནང་གི་ཡོད་པ་རེད། དགེ་བཤེས་ཕན་བདེ་རྒྱལ་མཚན་ལགས་ནམ་རྒྱུན་གྱི་མིང་ལ་བློ་བཟང་དོན་གྲུབ་ཞེས་འབོད་ཀྱི་ཡོད་པ་དང་བོད་ནང་གི་དཀར་མཛེས་ཀྱི་ལི་ཐང་རྫོང་གྱོང་པ་སྡེ་བ་ནང་ལ་སྐུ་འཁྲུངས་ཡོད་ཅིང་ཁོང་ད་ལྟ་རང་ལོ་ལྔ་བཅུ་ང་དྲུག་ལ་སོན་གྱི་ཡོད་པ་དང་རྒྱ་གར་ལྷོ་ཕྱོགས་སེར་སྨད་དུ་གཞུང་ཆེན་ཁག་ལ་སློབ་གཉེར་གནང་རྗེས། ཁོང་གིས་དུས་ཡུན་རིང་པོ་ཞིག་བལ་ཡུལ་སོགས་སུ་ཆུ་མིག་བརྒྱ་རྩ་འབྲེལ་ནས་གི་ལོ་མང་བཞུགས་ཏེ་འཆད་ཁྲིད་ཀྱི་ལས་སུ་བཞུགས་ཡོད་པ་རེད་འགའ་ལ་ཕྱིས་སུ་བོད་ལ་ཕེབས་ནས་གི་སྔར་བཞིན་དབེན་པ་བསྟེན་ནས་གི་སློབ་མ་མང་པོ་ཞིག་ལ་སྒོམ་ཉམས་ལེན་དང་འབྲེལ་བའི་སྐོར་ལ་བཀའ་སློབ་གནང་ཡོད་པའི་གི་གནས་ཚུལ་ཐོན་གི། དབུས་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཟླ་འདིའི་གི་ཚེས་གཉིས་ནས་ཨ་རིའི་རྒྱལ་ས་ཝ་ཤིང་ཊོན་ཁུལ་དུ་གཟིགས་སྐོར་ཕེབས་ཡོད་པ་དང་ཚེས་གཉིས་ཉིན་ཨ་རི་ཡི་ཕྱི་སྲིད་ལས་ཁུངས་ཀྱི་བོད་དོན་འབྲེལ་མཐུད་པ་ལྕམ་ཨུ་ཛི་ར་ཛེ་ཡ་མཆོག་དང་གཞན་འབྲེལ་ཡོད་མི་སྣ་ཁག་ཅིག་དང་མཇལ་འཕྲད་གནང་ཡོད་པའི་གནས་ཚུལ་ཐོན། དེ་ཡང་མཛད་རིམ་གཞིར་བཟུང་བྱས་ན། སྲིད་སྐྱོང་མཆོག

དེ་ནས་རིམ་བཞིན་ཚེས་ལྔ་ཉིན་ཁུལ་དེ་ཡི་གི་གཟའ་མཇུག་བོད་ཡིག་སློབ་གྲྭ་ཡི་དགེ་རྒན་ཚོ་དང་མཇལ་འཕྲད་གནང་སྟེ་ཕྱིར་སླར་ཡང་ཝ་ཤིང་ཊོན་ཁུལ་དུ་ཕེབས་རྒྱུ་ཡིན་པ་རེད། ཚེས་དྲུག་ཉིན་ཨ་རི་ཡི་འབྲེལ་ཡོད་མི་སྣ་ཁག་ཅིག་དང་མཇལ་འཕྲད་གནང་རྒྱུ་དང་ཚེས་བདུན་ཉིན་རྒྱལ་སྤྱི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་བོད་དོན་རྒྱབ་སྐྱོར་བ་རི་ཆར་ཌི་གྷི་ཡར་མཆོག་གཙོས་པའི་ལས་བྱེད་རྣམས་དང་མཇལ་འཕྲད་དང་དེ་ནས་ཨ་རི་ཡི་གྲོས་ཚོགས་གོང་འོག་གཉིས་ཀྱི་གི་འཐུས་མི་ཁག་ཅིག་དང་མཇལ་འཕྲད་གནང་རྒྱུ། ཚེས་བརྒྱད་ཉིན།

གོང་ཞུས་ཀྱི་ཚོགས་འདུ་དེ་ཡི་གི་གསལ་བསྒྲགས་ནང། Australia དང་དབྱིན་ཇི་གཞུང་གཉིས་ཀ་ཐའེ་ཝན་ལ་དོན་སྙིང་ལྡན་པའི་གི་ཐོག་ནས་རྒྱལ་སྤྱི་ཡི་སྒྲིག་འཛུགས་ནང་ལ་ཞུགས་ཐུབ་པ་ལ་རྒྱབ་སྐྱོར་བྱེད་རྒྱུ་ཡིན་པ་མ་ཟད། རྒྱལ་ཁབ་དེ་གཉིས་ཀྱི་གི་ཐའེ་ཝན་ལ་དཔལ་འབྱོར་དང། དཔལ་འབྱོར་དང་ཚན་རིག་ལག་རྩལ། ཉོ་ཚོང་དང་རིག་གཞུང་སོགས་ཀྱི་གི་ཁྱབ་ཁོངས་ནས་འབྲེལ་ལམ་གཏིང་ཟབ་ཏུ་གཏོང་རྒྱུ་ཡིན་པ་སྐོར་འཁོད་ཡོད་པའི་གི་གནས་ཚུལ་ཐོན། འདི་ལོ་རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་དེ་མྱུར་དུ་ཕྱིན་ནས་རྒྱལ་སྤྱིའི་དཔལ་འབྱོར་འཕེལ་རྒྱས་ལ་བཞི་ཆ་གཅིག་ཙམ་གཅིག་གི་མཐུན་སྦྱོར་ཐུབ་རྒྱུ་ཡིན་པའི་ཚོད་དཔག་བྱེད་ཀྱི་ཡོད་པར་རྒྱལ་སྤྱིའི་མ་དངུལ་ཐེབས་རྩ་ཁང་གིས་གསུངས་ཡོད་པའི་གནས་ཚུལ་ཐོན་གི། རྣམ་པ་ཚོ་གིས་ད་ལྟ་ཉན་བཞིན་པ་འདི། ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། དེ་ནས། རྒྱ་གར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ཀྱིས་བཏང་བའི་གི་གནས་ཚུལ་ཅིག་ཉན་རོགས་གྱིས། དེང་སྐབས་རྒྱལ་སྤྱིའི་ཚོགས་པ་ཁག་བརྒྱ་དང་ཉི་ཤུ་ལྷག་མཉམ་འབྲེལ་གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དང་པོའི་ཚེས་སུམ་ཅུ་ནས་སྤྱི་ཟླ་གཉིས་པའི་ཚེས་ལྔ་བར་བདུན་ཕྲག་གཅིག་གི་རིང་རྒྱལ་སྤྱིའི་རང་བཞིན་གྱི་ལས་འགུལ་སྤེལ་མུས་ཡིན་པའི་ཁྲོད། འདི་ཚེས་གསུམ་ཉིན་བཞུགས་སྒར་རྡ་རམ་ས་ལར་བོད་ཀྱི་གཞུང་འབྲེལ་མེད་པའི་ཚོགས་སྡེ་ཁག་བཞི་སྟེ་བོད་ཀྱི་གཞོན་ནུ་ལྷན་ཚོགས་དང་བོད་ཀྱི་བུད་མེད་ལྷན་ཚོགས་བོད་རྒྱལ་ཡོངས་དམངས་གཙོ་ཚོགས་པ་དེ་བཞིན་བོད་རང་བཙན་སློབ་ཕྲུག་ཚོགས་པ་བཅས་ཐུན་མོང་གི་གོ་སྒྲིག་འོག་ཨ་མི་རི་ཀར་རྟེན་གཞི་བྱས་པའི Thermo Fisher ཚན་རྩལ་ཁེ་གཉེར་ལས་ཁང་གིས་བོད་ནང་བོད་མི་ཚོའི་ཁྲག་རིགས་རྒྱུ་རྫས DNA བསྡུ་ལེན་བྱེད་སའི་ཡོ་ཆས་དེ་བཞིན་རྒྱ་ནག་ལ་མཁོ་འཚོང་བྱེད་ཀྱི་ཡོད་པ་དེ་འཕྲལ་དུ་མཚམས་འཇོག་དགོས་པའི་གཏམ་བརྗོད་ཀྱི་ལམ་ནས་ལས་འགུལ་སྤེལ་གནང་སོང། སྐབས་དེར་རྒྱ་གར་བོད་རང་བཙན་སློབ་ཕྲུག་ཚོགས་པའི་འགན་འཛིན་རིག་འཛིན་ཆོས་སྒྲོན་ལགས་ཀྱིས་རྒྱ་ནག་གཞུང་གིས་ཁྲིམས་མཐུན་མེད་པའི་ཐོག་ནས་ད་བར་བོད་མི་ས་ཡ་གཅིག་ལྷག་གི་རིགས་རྫས་མཁོ་སྒྲུབ་བྱས་ཟིན་ཡོད་པ་མ་ཟད་ཐ་ན་ཕྲུ་གུ་ལོ་ན་ལྔ་ལས་མ་སོན་པ་རྣམས་ཀྱི་རིགས་རྫས་ཀྱང་བཙན་དབང་གིས་བསྡུ་ལེན་བྱེད་མུས་ཡིན་པ་འདི་ནི་གཙོ་བོ་བོད་མི་ཚོ་ལ་གསང་བའི་ལྟ་སྲུང་གི་ལས་གཞི་རྒྱ་སྐྱེད་གཏོང་བཞིན་ཡོད་ཅེས་འགྲེལ་བརྗོད་གནང་བྱུང། སྐྱོན་དང་མ་བསུ་ན་མ་འོངས་པ་ལ་ཉེན་ཁ་ཆེ་ཤོས་ཅིག་ག་རེ་ལབ་ན། ད། དབྱིན་ཇིའི་ནང་ལོགས་ང་ཚོས་ཀྱི Largest Database ལབ་ཡོད་ར་དེ། Genetic Database། དེ་འདྲའི་གི་བརྒྱུད་ནས་ནི་མི། ད། བོད་མི་རྣམས་ལ་དམ་དྲག་ཤུགས་རུ་བཏང་ཡས་ན་རེད། ཅིག་ཡང། སྐོར་སྐྱོད་ག་དེ་འདྲ་བྱས་ཡས་ན་ག་རེ་ཡིན་ན་ད། རང་དབང་ག་ཚོད་ཀྱི་ད་དམ་དྲག་ཤུགས་རུ་ཆས་ཡས་ད་རང་དབང་མེད་པ་བཟོ་ཐབས་ཤིག་རང་རེད།
ཡང་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་ཀྱིས། ཨ་རིའི Thermo Fisher ཚན་རྩལ་ཁེ་གཉེར་ལས་ཁང་གིས་རྒྱ་ནག་ལ་གཞིས་བཞུགས་བོད་མི་ཚོའི་ཁྲག་རིགས་རྒྱུ་རྫས DNA བསྡུ་ལེན་བྱེད་སའི་ཡོ་ཆས་མཁོ་འཚོང་བྱེད་ཀྱི་ཡོད་པ་འདི་ནི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་གི་ཡོད་པ་ད་རེས་ལས་འགུལ་དེའི་བརྒྱུད་ནས་གསལ་སྟོན་བྱེད་རྒྱུ་ཡིན་ཞེས་འགྲེལ་བརྗོད་གནང་བྱུང། ལྷག་པར་དུ་ང་ཚོས་དེ་རིང་འབོད་སྐུལ་ཞུ་ཡས་དེ Thermo Fisher བཟོ་ཚོང་ཁང་རང་ལ་ཁོ་རང་ཚོ་གི་ཡོ་ཆས་འདི་བེད་སྤྱོད་ལོག་པ་ཅིག་བཏང་གི་འདུག་འགྲོ་བ་མིའི་ཐོབ་ཐང་དང་འགལ་གྱི་འདུག་ཟེར་ནས་ང་ཚོས་ཁོ་རང་ཚོ་ལ་འབོད་སྐུལ་དེ་ཞུ་དགོས།
ཡང་བོད་ཀྱི་བུད་མེད་ལྷན་ཚོགས་ཀྱིས Thermo Fisher ཚན་རྩལ་ཁེ་གཉེར་ལས་ཁང་གིས་གཞིས་བཞུགས་བོད་མི་ཚོའི་ཁྲག་རིགས་རྒྱུ་རྫས DNA བསྡུ་ལེན་བྱེད་སའི་ཡོ་ཆས་དེ་བཞིན་རྒྱ་ནག་ལ་མཁོ་འཚོང་བྱེད་ཀྱི་ཡོད་པ་དེ་འཕྲལ་དུ་མཚམས་འཇོག་དགོས་པའི་མཚན་རྟགས་བསྡུ་རུབ་ཀྱི་ལས་འགུལ་ཞིག་སྤེལ་མུས་ཡིན་པ་དེའི་སྐོར་ཚོགས་གཙོ་བསྟན་འཛིན་སྒྲོལ་མ་ལགས་ཀྱིས་ངོ་སྤྲོད་གནང་གསལ།
ལས་འགུལ་འདྲ་མིན་སྣ་ཚོགས་ཡོང་དགོས་རེད་མཚན་རྟགས་བསྡུ་རུབ་ང་ཚོས་ལས་རབ་དང་རིམ་པ་པཎ་ཆེན་རིན་པོ་ཆེ་གཙོས་པའི་ང་ཚོས་རབ་དང་རིམ་པ་མང་པོ་ཞིག་སྤེལ་ཡོད་པ་དེ་དེ་རིང་འདི་ལ་ང་ཚོས་ཀྱི་དམིགས་བསལ་ཚོད་དཔག་ཅིག་བྱས་མེད། ཡིན་ནའི་གང་བྱུང་བ་དེ་རྒྱལ་སྤྱིའི་མཉམ་འབྲེལ་རྒྱལ་ཚོགས། ཨ་ནི་དེ་ནང་བཞིན་གྱི་ཡང་འཕྲོད་བསྟེན་ལྷན་ཚོགས། དེ་ནང་བཞིན་གྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་དེ་ཚོ་ཚང་མ་ལ་ང་ཚོས Petition འབུལ་ཡས་ཀྱི་ཐག་གཅོད་བྱས་པ་ཡིན། ཡང་དེ་དང་ཕྱོགས་མཚུངས་བོད་རྒྱལ་ཡོངས་དམངས་གཙོ་ཚོགས་པའི་ཚོགས་གཙོ་བཀྲ་ཤིས་དོན་གྲུབ་ལགས་ཀྱིས་བོད་མིའི་ལས་འགུལ་བ་ཚོར་མཚོན་ན་བདུན་ཕྲག་གཅིག་རིང་གི་རྒྱལ་སྤྱིའི་རང་བཞིན་གྱི་ལས་འགུལ་དེ་ནི་རྒྱ་ནག་གཞུང་གི་བཟང་སྤྱོད་དང་བྲལ་བའི་བྱ་སྤྱོད་རྣམས་ཐེར་འདོན་བྱེད་རྒྱུ་ཡི་གོ་སྐབས་ཤིག་ཡིན་པ་འགྲེལ་བརྗོད་གནང་བྱུང། ད་ལྟའི་བདུན་ཕྲག་དེ་ལ་ཡང་གལ་ཆེའི་བདུན་ཕྲག་ལས་འགུལ་གྱི་བདུན་ཕྲག་ཞེས་བྱས་ནས་ང་ཚོ་ལས་འགུལ་སྤེལ་གྱི་ཡོད་རེད་དེ་རིང་གི་ལས་འགུལ་སྤེལ་དགོས་ཡས་ཀྱི་དགོས་པ་རྒྱུ་མཚན་གཙོ་བོ་འདི་ད་ལྟའི་ཆར་ལ་ཡང་བོད་ནང་ལོགས་ལ་ཡང་ད་ལོ་ཤས་ནས་བཟུང་བྱས་བྱས་ནས་བོད་པའི་གི་རིགས་རྫས་རྐུ་འཁྱེར་བྱས་རྒྱ་ནག་གི་སྲིད་བྱུས་ངན་པ་དེ་དེ་ལ་ཡང་ང་རང་ཚོ་གི་ངོ་རྒོལ་གཙོ་བོ་དེ་གཅིག་རེད་དེ་ག་ནང་བཞིན་གཉིས་པ་དེ་ལ་ཡང་ང་རང་ཚོ་གི་ད་ལྟ Thermo Fisher Scientific ཞེས་བྱས་ནས་རྒྱལ་སྤྱིའི་རང་དབང་གི་ལྡན་པའི་ལུང་པའི་ནང་ལོགས་ལ་ཡང་ཚོང་ལས་མང་པོ་ཞིག་གིས་ང་རང་ཚོ་བོད་ནང་ལོགས་ལ་ཡང་མནར་གཅོད་མྱངས་བཞིན་པའི་མི་ཞིག་བོད་རིགས་ཚོའི་རྒྱུད་བཤད་བཞིན་ཁོ་ཚོས་ཁེ་བཟང་བཏོན་ཡང་འདི་འདྲས་ཀྱི་ཅིག་ཚོང་ལས་མང་པོ་ཞིག་ལ་ཡང་ང་རང་ཚོ་གི་མཚམས་འཇོག་དགོས་ཡོད་ལབ་ཡ་འདི་ཅིག་རེད་ཨ་ནི་ཅིག་རང་དབང་གི་ལུང་པ་ད་ཨ་རི་མཚོན་པ་ཡིན་ན་ད་ལྟ་ཐར་མོ་ཧྥི་ཤར་འདི་ཨ་རི་དང་ཐད་ཀར་འབྲེལ་བ་ཆགས་བསྡད་ཀྱི་ཡོད་རེད་ཨ་རིའི་གཞུང་ལས་མི་ནས་ཁོང་ཚོའི་ནང་ལོགས་ལ་ཡང་ཞིབ་འཇུག་བྱེད་རོགས་བྱེད་ཞེས་ང་རང་ཚོ་གི་འབོད་སྐུལ་ཡིན་ལགས། ཡང་གོང་ཞུས་གཞུང་འབྲེལ་མིན་པའི་ཚོགས་སྡེ་ཁག་བཞི་ཡི་བསྒྲགས་གཏམ་ནང། བོད་མི་གཙོས་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་བ་ཚོས་ད་རེས་གཞུང་འབྲེལ་མིན་པའི་ཚོགས་པ་ཁག་བཞི་ཡིས་བཏོན་པའི་དགོས་འདུན་ལ་རྒྱབ་སྐྱོར་གྱིས་ཨ་རིའི་གཞུང་ནས་ཐར་མོ་ཧྥི་ཤར་ཚན་རྩལ་ཁེ་ལས་ལས་ཁང་གི་ལས་དོན་བྱེད་ཕྱོགས་ལ་རྟོག་ཞིབ་ནན་པོ་བྱེད་དགོས་པའི་འབོད་སྐུལ་ཞུ་རྒྱུ་ཡིན་ཞེས་འཁོད་འདུག་གཞན་ཡང་དེ་སྔོན་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བཅུ་པའི་ནང་ཁེ་ན་ཌ་ནང་རྟེན་གཞི་བྱས་པའི Citizen Lab ཉམས་ཞིབ་ལྟེ་གནས་ཁང་གིས་གནས་ཚུལ་སྤེལ་བའི་ནང་རྒྱ་ནག་གཞུང་གིས་དབྱེ་བའི་བོད་རང་སྐྱོང་ལྗོངས་སྤྱི་པོའི་ནང་མི་འབོར་བརྒྱ་ཆ་གསུམ་ཆ་གཅིག་ཙམ་གྱི DNA འཁོར་སྒྲུག་བྱས་ཟིན་ཡོད་པ་གསལ་སྟོན་བྱས་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། རྣམ་པ་ཚོ་གིས་ད་ལྟ་ཉན་བཞིན་པ་འདི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། ད་ནི་ཆོས་བརྒྱུད་ཀྱིས་ཕྱོགས་སྒྲིག་བྱས་པའི་གི་དམིགས་བསལ་གྱི་གསར་འགྱུར་དེ་ཉན་རོགས།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། ད་ནི་བོད་ཀྱི་གི་ཁོར་ཡུག་ཞེས་པའི་གི་ལེ་ཚན་དེ་ཚེ་དབང་ནོར་བུ་གིས་ཕྱོགས་བསྒྲིགས་བྱས་པ་དེ་ཉན་རོགས་གོ། ད་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང་རྒྱ་ནག་གཞུང་གིས་ད་རུང་ཡང་བོད་ཀྱི་ས་ཁུལ་ཁག་ནང་ཆུ་ཤུགས་གློག་ཁང་ཆེན་པོ་འཛུགས་སྐྲུན་བྱ་རྒྱུའི་ལས་འཆར་འགྲོ་བཞིན་ཡོད་པ་དང་ལས་གཞི་དེ་དག་ནི་རྒྱ་གར་གྱི་ཆུ་ཤུགས་གློག་ཁང་འཛུགས་སྐྲུན་གྱི་ལས་གཞི་ལས་ལྡབ་ཀྱིས་གཞི་རྒྱ་ཆེ་བ་ཡོད་པ་དང། དེ་བཞིན་དེའི་ཤུགས་རྐྱེན་དང་ཉེན་ཚབས་སོགས་ཀྱི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། དེའང་ད་རེས་ཉེ་སྔོན་ཕྱི་ཟླ་དང་པོའི་ཚེས་ཉི་ཤུ་ཉིན་རྒྱ་གར་གྱི The Hindustan Times འམ་རྒྱ་གར་གྱི་ཧིན་དྷུ་དུས་བབ་ཟེར་བའི་གསར་འགྱུར་ལས་ཁང་ལ་སོགས་པའི་གསར་འགྱུར་བརྒྱུད་ལམ་ཁག་ཞིག་ཏུ་གནས་ཚུལ་སྤེལ་བ་ལ་གཞིགས་ན་རྒྱ་ནག་གཞུང་གིས་བོད་ནང་གི་ཡར་ཀླུང་གཙང་པོའི་གཙང་ཆུའི་འབབ་ཡུལ་པད་མ་བཀོད་ཀྱི་མེ་ཏོག་རྫོང་གི་བརྒྱུད་ནས་འབབ་པའི་ཡར་ཆབ་གཙང་པོ་ཟེར་ནས་འབོད་པའི་གཙང་ཆུ་དེ་གཤམ་གྱི་རྒྱ་གར་གྱི་ཨ་རུ་ནཱ་ཅལ་མངའ་སྡེའི་ནང་འབབ་པའི་སྐབས་སུ་སི་ཡང་གཙང་པོ་ཟེར་བ་དང་དེ་ནས་རྒྱ་གར་གྱི་ཨ་སམ་མངའ་སྡེའི་ནང། གཙང་ཆུ་དེ་འབབ་པའི་སྐབས་སུ་བྷར་མ་པུ་ཏྲ་གཙང་པོ་ཟེར་ནས་འབོད་པའི་གཙང་ཆུ་དེ་དང་ཉེ་བའི་བོད་ཀྱི་ས་ཁུལ་དུ་རྒྱ་ནག་གཞུང་གིས་ཆུ་མཛོད་གཞི་རྒྱ་ཆེ་བ་ཞིག་འཛུགས་སྐྲུན་མཛད་བཞིན་ཡོད་པའི་སྐོར་དང། དེ་བཞིན་ཡང་རྒྱ་ནག་གཞུང་གིས་བོད་ཀྱི་སྟོད་སྤུ་རང་རྫོང་ཁུལ་གྱི་བརྒྱུད་ནས་འབབ་པའི་བོད་ཀྱི་གཙང་ཆུ་རྨ་བྱ་ཁ་འབབ་གཙང་པོའི་ཐོག་ལ་ཡང་ཆུ་མཛོད་གསར་པ་ཞིག་བརྒྱབ་བཞིན་ཡིན་པ་དང། དེ་བཞིན་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྤྱི་ཟླ་ལྔ་པ་ནས་བཟུང་སྟེ་བོད་དང་རྒྱ་གར་བལ་ཡུལ་བཅས་དང་ཉེ་བའི་ས་ཁུལ་དུ་ཆུ་མཛོད་བརྒྱབ་བཞིན་ཡོད་པའི་གནས་ཚུལ་སྤེལ་གདའ། དེ་ནི་རྒྱ་ནག་གཞུང་གིས་བོད་ཀྱི་གཙང་ཆུ་ཡར་ཀླུང་གཙང་པོ་དང་རྨ་བྱ་ཁ་འབབ་སོགས་ཀྱི་ཐོག་ལ་ཆུ་མཛོད་གསར་རྒྱག་མཛད་བཞིན་པའི་གནས་ཚུལ་དང་འབྲེལ་ཆུ་མཛོད་དེ་དག་གིས་བོད་ཀྱི་གཙང་ཆུ་འབབ་ཡུལ་རྒྱ་གར་དང་བལ་ཡུལ་བང་ལ་དེ་ཤི་སོགས་ལ་གནོད་སྐྱོན་དང་ཤུགས་རྐྱེན་ཇི་འདྲ་ཐེབས་བཞིན་ཡོད་པའི་སྐོར

ད་ཆུ་མཛོད་གཅིག་ཆེན་པོ་དེ་འདྲའི་ཧི་མ་ལ་ཡ་གི་ས་ཁུལ་གཡས་གཡོན་ལ་ཡ་བརྒྱབ་པ་ཡིན་པ་ཡིན་ན་དེ་ལ་ཡ་ད་ཅིག་རྒྱ་ནག་གིས་བརྒྱབ་དགོས་ཡ་གི་ད་གནས་ཚུལ་ལ་ནི་མི་འདོད་རྒྱུ་རྐྱེན་ཁ་ཤས་ཤིག་མཐོང་གི་འདུག་ལ་ད་དང་པོ་དེ་ད་ཅི་ཐང་ད་ཆུ་མཛོད་བརྒྱབ་ཡ་དེ་ཨ་ནི་དེའི་གཡས་གཡོན་གི་མི་ཡིན་པ་ཡིན་ནའི་རེད་ཁོར་ཡུག་ཡིན་པ་ཡིན་དེ་ཚོ་གི་ཕན་ཐོགས་ཡ་ཆེད་དུ་བརྒྱབ་ཀྱི་ཡོད་ལ་ཡ་ལབ་དགོས་བ་དེ་ཡིན་པ་ཡིན་ནའི་ཆུ་མཛོད་ཆེན་པོ་ཞེ་པོ་དེ་འདྲ་བརྒྱབ་ཡོང་དུས་ཙམ་པ་ལ་ཡ། འདི་དང་འབྲེལ་བ་ཡོད་པའི་ཐོག་ནས་དང། མི་འབོར་ཞེ་དྲག་མེད་སའི་ས་ལ་ཡང་ཆུ་མཛོད་ཆེན་པོ་ཞེ་པོ་དེ་བརྒྱབ་པ་ཡིན་པ་ཡིན་ན་དེའི་ཐོག་ལ་ཡང་དོགས་པ་མ་ཟ་རང་ཟ་འདྲ་བོ་ཞིག་དེ་འདྲའི་གཅིག། གཉིས་པ་དེ་ལས་ཡང་གལ་ཆེ་ཤོས་དེ་ད་ཅིག་ཆུ་མཛོད་དེ་བརྒྱབ་པའི་རྒྱུ་མཚན་ལ་བལྟས་ནས་ད་ཅིག་གནོད་སྐྱེལ་གླ་གནས་མི་འདུག་ད་དོ་ཕོག་འགྲོ་ས་ཆེ་ཤོས་དེ་བོད་ནང་ལ་ཆགས་ཀྱི་ཡོད་མ་རེད་དོ་ཕོག་འགྲོ་ས་ཆེ་ཤོས་དེ་ད་བོད་དང་ས་འབྲེལ་ཡིན་པའི་གི་དམིགས་བསལ་གི་བོད་ཀྱི་ཆུ་དང་འབྲེལ་བ་ཡོད་པའི་ཐོག་ནས་ཨ་ནི་ས་འབྲེལ་གྱི་ཨ་ནི་རྒྱལ་ཁབ་རྒྱ་གར་རེད་ད་ཨ་ནི་ཆིངས་ཀྱི་བན་གླ་དེ་ཤི་དེ་དམིགས་བསལ་རྒྱ་གར་ནང་ལོགས་ལ་ཡང་ད་རྒྱ་གར་གྱི་བྱང་ཤར་ཁུལ་གྱི་མངའ་སྡེ། དེ་ཚོའི་ནང་ལོགས་ལ་ཡ་ད་ཁོར་ཡུག་རེད་ད་ནི་ཞིག་གི་མི་གི་ཨ་ནི་ཉི་མ་ཉི་མའི་འཚོ་བ་རེད་ཨ་ནི་ཚོང་རེད་ཨ་ནི་དཔལ་འབྱོར་དང་འབྲེལ་བ་ཡོད་པའི་ཐོག་ནས་རེད་ཡང་གནམ་གཤིས་འགྱུར་ལྡོག་རེད་དེ་འདྲས་ཀྱི་ཐོག་ནས་ཨ་ནི་ཅིག་ཡར་ཀླུང་གཙང་པོའི་སྒང་ལ་ཡ་ཆུ་མཛོད་ཆེན་པོ་ཞེ་པོ་ཅིག་རྒྱབ་ཡ་གི་འཆར་གཞི་འདི་ལེགས་གྲུབ་བྱུང་བ་ཡིན་ན་ཨ་མ་འོངས་པ་ལ་ཡ་རྩོད་རྙོག་དེ་འདྲས་བཟོ་འདྲ་ཞིག་ཨ་ནི་རྩོད་རྙོག་ཆེན་པོ་ཞེ་པོ་ཅིག་ཆགས་ཡ་གི་ཨ་ནི་ཅིག་ཉེན་ཁ་ཤུགས་ཆེན་པོ་ཞེ་པོ་ཡོད་རེད་དེ་གཅིག་རེད། གསུམ་པ་དེ་ལ་ཡ་ད་བོད་ཀྱི་གཙང་པོ་མང་པོ་ཞིག་རྒྱ་གར་ནང་ལོགས་ལ་ཡ་སླེབས་ཀྱི་ཡོད་རེད་ཡིན་པ་ཡིན་ན་ལས་ཅིག་འཛམ་གླིང་ནང་ལོགས་ལ་ཡ་རྒྱལ་ཁབ་གཅིག་གིས་གཅིག་བརྒྱུད་ནས་འགྲོ་མཁན་གཙང་པོ་དེ་ཚོའི་སྤོ་རུག་ལ་ཡ་འཛམ་གླིང་ནང་ལ་ཡ་ད transboundary treaties ཟེར་ནས་གཅིག་ཡོངས་གྲགས་ལ་ཡ་བཤད་ཀྱི་ཡོད་པ་རེད་ཡིན་ནའི་རྒྱ་གར་དང་རྒྱ་ནག་སྤོ་རུག་ལ་ཡ་འདི་གིས་ད་གན་རྒྱ་འདི་ད་འདི་སྤོ་རུག་ལམ་ལྷོང་བྱུང་ཡོད་མ་རེད། དམིགས་བསལ་གྱིས་ད་ཉིས་སྟོང་བཅུ་བདུན་ནས་བྱས་ཨ་ནི་རྡོག་ལམ་གྱི་གནད་དོན་འདི་བྱུང་བའི་རྗེས་ལ་ཡ་ཨ་ནི་རྒྱ་ནག་གིས་ཨ་ནི་རྒྱ་གར་ལ་ཡ་ད། གྱི་ཡར་ཀླུང་གཙང་པོ་བརྒྱུད་ནས་ཨ་ནེ་ཆུ་ཤུགས་དང་འབྲེལ་བ་ཡོད་པའི data དེ་འདྲས་བར་བརྗེ་ལེན་བྱེད་ཡ་དེ་འདྲའི་བྱེད་ཀྱི་ཡོད་པ་མ་རེད་དེ་བྱེད་དུས་ཙམ་པ་ཡ། མདོར་བསྡུས་ནས་བཤད་ན་ཆུ་དེ་རྒྱ་ནག་གིས་ཨ་ནེ་འཐབ་བྱུས་ཀྱི་ཨ་ནེ་ལག་ཆ་ཅིག་ལ་བེད་སྤྱོད་བཏང་ནས་ཨ་ནེ་ད་རྒྱ་གར་དང་བེང་གླ་དེཤ་དང་དེ་ཚོའི་ཐོག་ལ་ཡ་ཨ་ནེ་ཅིག་མ་འོངས་པ་ལ་ཡ་འཐབ་བྱུས་ཀྱི་རེད་ད་ག་ནས་ཤེས་དགོས་ཨ་ནེ་དཔལ་འབྱོར་གྱི་གནོན་ཤུགས་དེ་འདྲས་ཨ་ནེ་སྤྲད་ཡ་གི་ལག་ཆ་ཤུགས་ཆེན་པོ་ཅིག་ལ་བེད་སྤྱོད་བཏང་ཡ་གི་ཉེན་ཁ་འདྲ་པོ་ཞིག་ད་ལྟའི་ཆར་ལ་ཡ་ད་བློ་འཚབ་སྐྱེ་བ་ཡ་ཆེ་ཤོས་དེ་དེ་འདྲས་འདྲ་པོ་ཆགས་བསྡད། ད་རེས་སྤྱི་ཟླ་དང་པོའི་ཚེས་བཅུ་དགུ་ཉིན The Intel Lab ཟེར་བའི་བཟོ་ལས་འཕྲུལ་རིག་གི་ཐོག་ལ་ཉམས་ཞིབ་མཛད་བཞིན་པའི་ཚོད་ལྟ་ཉམས་ཞིབ་ཁང་གི་ས་བཤད་དང། བར་སྣང་གི་ཐོག་ལ་ཉམས་ཞིབ་གནང་བཞིན་པ་ཉམས་ཞིབ་པ་སྐུ་ཞབས Damien Symon ལགས་ཟེར་བ་ཁོང་གིས། རྒྱ་ནག་གིས་བོད་ཀྱི་སྟོད་སྤུ་རང་ནས་འབབ་པའི་རྨ་བྱ་ཁ་འབབ་གཙང་ཆུའི་ཐོག་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བཟུང་སྟེ་ཆུ་མཛོད་གསར་རྒྱག་མཛད་བཞིན་ཡིན་པ་དང། གཙང་ཆུ་རྒྱུག་ཡུལ་ནས་བཀག་འགོག་བྱས་པའི་འགྲོ་ལམ་དང་ཆུ་མཛོད་གསོག་འཇོག་དང་ཆུ་རགས་ཇི་འདྲ་རྒྱག་བཞིན་ཡོད་པ་བཅས་ཀྱི་སྣང་བརྙན་གྱི་སྤྱི་ཚོགས་དྲ་ལམ་དུ་སྤེལ་ཡོད་པ་རེད་ད། ཡང་གནས་ཚུལ་དེ་དང་དུས་མཉམ་དུ་བཅོས་མའི་རྒྱུ་སྐར་གྱི་ཐོག་ནས་བླངས་པའི་བརྙན་པར་ནང་རྒྱ་ནག་གཞུང་གིས་བོད་ཀྱི་ས་མཚམས་ཀྱི་ཤར་ཕྱོགས་དང་ནུབ་ཕྱོགས་བཅས་ནས་རྒྱ་གར་དང་ས་འབྲེལ་ཡིན་པའི་ས་ཁུལ་དུ་རྒྱ་ནག་གི་དམག་དཔུང་འགྲེམས་འཇུག་དང་འཛུགས་སྐྲུན་དང་གྲོང་གསེབ་ཁག་འཛུགས་སྐྲུན་བྱེད་བཞིན་ཡོད་པའི་སྣང་བརྙན་གྱིས་གསལ་སྟོན་བྱས་ཡོད་པའི་གནས་ཚུལ་ཐོན། དེ་ནས་རྒྱ་ནག་ནི་འཛམ་གླིང་ནང་ཆུ་རགས་མང་ཤོས་ཡོད་པའི་རྒྱལ་ཁབ་ཅིག་ཡིན་པ་དང་རྒྱ་ནག་གཞུང་གིས་ཆུ་མཛོད་ཆེ་ཆུང་དགུ་ཁྲི་བརྒྱད་སྟོང་ལྷག་བརྒྱབ་ཡོད་པ་དེ་དག་ནི་ཆུ་ལོག་འགོག་ཐབས་དང་ཆུ་མཛོད་དེ་དག་ནས་ཆུ་ཤུགས་གློག་འདོན་བྱས་ཏེ་གློག་མཁོ་འདོན་བྱེད་པ་དང་ཆུའི་དགོས་མཁོ་ཡོད་ནུས་བཅས་ཀྱི་ཆེད་དུ་ཡིན་པ་རྒྱ་ནག་གི་ཆུའི་འབྱུང་ཁུངས་བློན་ཆེན་ལས་ཁུངས་ཀྱིས་འགྲེལ་བརྗོད་བྱས་ཡོད་པ་རེད།

གྲངས་འབོར་འདི་སྟོང་ཕྲག་སུམ་ཅུ་ལྷག་ཙམ་ཞིག་སྐད་ཆ་བཤད་ཀྱི་ཡོད་དུས་ཙམ་པ་ལ་ཡང་སྟོང་ཕྲག་སུམ་ཅུ་ལྷག་ཙམ་འདི་ཨ་ནི་འཛམ་གླིང་ཁྱོན་ཡོངས་ཀྱི་ད་ཆུ་ཤུགས་གློག་ཁང་དེ་བསྡུ་བ་ཡིན་པ་ཡིན་ན་ཨ་ནི་ཅིག་འདི་ལས་ཡང་མང་བ་ཡོད་རེད་ཟེར་བྱས་ནས་དེ་འདྲས་ཀྱི་ཡང་གྲངས་ཐོ་དེ་འདྲས་ཐོན་གྱི་འདུག་འདིའི་ནང་ལོགས་ནས་ཨ་ནི་བོད་ནང་ལོགས་ལ་ཡང་ཆུ་ཤུགས་གློག་ཁང་བརྒྱབ་བཞག་པ་འདི་ཨ་ནི་གྲངས་ཐོའི་ནང་ལོགས་ལ་ཡང་སྟོང་ཕྲག་གཅིག་ལྷག་ཙམ་ཞིག་སྐད་ཆ་བཤད་ཀྱི་འདུག་ཡིན་པ་ཡིན་ནའི་ལགས་ང་ཚོ་ལ་ཡ་ཨ་ནི་གྲངས་ཐོ་ཇི་མ་ཇི་བཞིན་འདི་ཡིན་པ་འདི་ད་ལྟ་བུ་དུ་འདུག་ཟེར་ནས་ལག་སོན་དེ་འདྲས་ཡོང་གི་མི་འདུག་ད་འདིའི་ནང་ལོགས་ནས་དམིགས་བསལ་གྱི་ད་ལྟ་ང་ཚོས་ཀྱི་གླེང་སློང་བྱེད་དགོས་ཡག་གི་ད་ཆུ་མཛོད་ཁ་ཤས་ཅིག་ཡོད་རེད་པ་ལགས་དཔེར་ན་ཆ་བཞག་ན་རྒྱ་ནག་གིས་ད་ལྟ་ཡར་ཀླུང་གཙང་པོའི་སྒང་ལ་ཡ་བརྒྱབ་བཞག་རྒྱོ་གི་ཨ་ནི་བརྫང་མོ་ད་ལྟ་ཆུ་མཛོད་དེ་ཆགས་བསྡད་ཡོད་རེད་ད་བརྫང་མོ་ལབ་དུས་ཙམ་པ་ཨ་ནི་རྒྱ་ནག་གི་ཁོ་རང་ཚོ་གི་སྐད་ཐོག་ནས་ཨ་ནི་བརྫང་མོ་ཟེར་ནས་བཤད་ཀྱི་འདུག་ལ། ད་འདི་ཨ་ནི་ད་ལྟ་བུ་དུ་ཡར་ཀླུང་གཙང་པོའི་སྒང་ལ་བརྒྱབ་བཞག་པའི་ཆུ་མཛོད་རྙོག་གླེང་ཅན་གྱི་ཆུ་མཛོད་ཅིག་ཆགས་བསྡད་ཡོད་རེད་ད་དེ་ནང་བཞིན་གྱི་རྫ་ཆུའི་སྒང་ལ་ཡར་ད་ཆུ་མཛོད་བརྒྱབ་བཞག་པ་དེ་ད་ལྟ་སུམ་ཅུ་སོ་གཉིས་སུ་བྱས་ནས་སྐད་ཆ་བཤད་ཀྱི་ཡོད་རེད་ད་འདི་ཇི་ལྟར་ཡང་ཡོངས་གྲགས་རོགས་ཅིག་ཆགས་བསྡད་ཡོད་རེད་ད་དེ་ནང་བཞིན་གྱི་ཨ་ནི་འབྲི་ཆུའི་སྒང་ལ་ཡར three gorges dams བྱས་ནས་ད་དེ་ཚོ་ཡོངས་གྲགས་ལ་ད་ལྟའི་ཆར་ལ་ཡར་ད་ཆུ་མཛོད་ཆེ་ཤོས་དེ་ཆགས་བསྡད་ཡོད་རེད་ལགས།

དེ་མ་ཡིན་པའི་གི་ཨ་ནི་ད་ལྟ་ཡང། སེང་གེ་གཙང་པོའི་སྒང་ལ་ཡ་ཆུ་མཛོད་ཏོག་ཙམ་བརྒྱབ་པ་ཡ་དེ་འདྲའི་གི་ཡ་གནས་ཚུལ་ཅིག་ཐོན་གི་འདུག་ད་ཡོངས་གྲགས་ལ་ཡ་སེང་གེ་གཙང་པོའི་སྒང་ལ་ཡ་ཆུ་མཛོད་ཅིག་བརྒྱབ་ཡོད་པ་དེ་ད་ཡོངས་གྲགས་ཆགས་བསྡད་ཡོད་རེད་ཡིན་པ་ཡིན་ནའི་ལགས་ད་དེ་ཡང་ཆུ་མཛོད་གསར་པ་རྒྱག་གི་ཡོད་པས་ད་ད་ཁ་སང་ཁ་ཉིན་གནས་ཚུལ་ཏོག་ཙམ་ཐོན་གི་འདུག་དེ་ནང་བཞིན་གྱི་ཡང་ཉི་མ་གཉིས་གསུམ་ནང་ལོགས་ལ་ཡ་ད་ཞིབ་གསལ་ཏོག་ཙམ་བལྟས་པ་ཡིན་པ་ཡིན་ན

བལ་ཡུལ་ནས་རྒྱ་གར་ལ་འབབ་པའི་སྐབས་སུ་ཆུ་མོ་གང་གཱ་ནང་འདྲེས་ནས་རྒྱུག་བཞིན་ཡོད་པ་ལ་བརྟེན་ནས་ཆུ་མཛོད་དེའི་ཐོག་ནས་བོད་ཀྱི་གཙང་ཆུའི་ཐོག་ལ་སྟངས་འཛིན་བྱས་ཏེ་གཙང་ཆུ་དེ་དག་གཤམ་འོག་ཏུ་རྒྱུག་ཡུལ་གྱི་བལ་ཡུལ་དང་རྒྱ་གར་གཉིས་ལའང་ཤུགས་རྐྱེན་དང་གནོད་སྐྱོན་ཡོང་ཉེན་ཡོད་པ་དེ་བཅོས་མའི་རྒྱུ་སྐར་ནས་པར་ལེན་བྱས་པའི་འདྲ་པར་གྱི་ཐོག་ནས་གསལ་སྟོན་བྱེད་བཞིན་ཡོད་པ་རེད། ཅེས་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་བ་ཡིན། རྣམ་པ་ཚོས་ལེ་ཚན་གསན་པར། ཐུགས་རྗེ་ཆེ། ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན། ཨ་ནི་ད་རིང་གི་ལས་རིམ་གཙོ་སྐྱོང་བ་ང་བློ་བཟང་ཆོས་འཕེལ་ཡིན། ཨ་ནི་རྣམ་པ་ཚོ་གིས་ང་ཚོའི་ལས་རིམ་ཉན་པ་ལ་བཀའ་དྲིན་ཆེ།